དམ་བཅའ་ལ་གནོད་པ་མ་མཐོང་མ་མཐོང་མ་མཐོང་ཟེར་རྟགས་ཚུལ་དྲུག་གི་ནང་ལ་བཞག་གི་ཡོད་རེད་བ། སློབ་དཔོན་དབང་ཕྱུག་སྡེ་གིས་ཕྱོགས་ཆོས་རྗེས་ཁྱབ་ལྡོག་ཁྱབ་དེ་མིང་གཅིག་པ་རེད་དང་རང་ལུགས་ལ་མིང་གཅིག་པ་རེད། ཕྱོགས་ཆོས་རྗེས་ཁྱབ་ལྡོག་ཁྱབ་གསུམ་དེ་ལབ་ཀྱི་རེད། དེའི་སྟེང་དུ་ཚུལ་གསུམ་ཚད་མས་ངེས་པ་ཟེར་གཅིག་སྣོན་པ་བརྒྱབ། རེད་པ། འོ་ན་དམ་བཅའ་ལ་ཚད་མས་གནོད་པ་མེད་པའི་ཡུལ་ཅན་ཟེར་གཉིས་སྣོན་པ་བརྒྱབ་ལྡོག་ཕྱོགས་སྒྲུབ་པའི་ཚད་མ་མེད་པ་བརྗོད་པར་འདོད་པའི་གྲངས་གཅིག་པ་ཟེར་ནས་དེ་ནི་ཚུལ་དྲུག་རྟགས་ཡང་དག་གི་མཚན་ཉིད་དུ་འདོད་གི་ཡོད་རེད་བ། ཡུལ་ཅན་ནོ་ཞེ་ན་དམ་བཅའ་ལ་གནོད་པ་མ་མཐོང་བ་ཙམ་ལ་བྱེད་དམ་གནོད་པ་མེད་པ་ངེས་པར་དང་པོ་ལྟར་ན་འདི་ལ་ཡང་ཚང་བ་དང་ལྷག་མ་ཐམས་ཅད་རྩོད་གཞི་ཡིན་པས། དེའི་ཁྱབ་པའི་སུན་འབྱིན་དུ་བརྗོད་པ་དེ་ཟེར་འོ་རིགས་པའི་ལམ་ལས་འདས་ཤིང་ཞེས་ག་རེ་རེད་ཟེར་ན། ཡལ་གའི་ཤིང་ཏོག་ལྷག་མ་རྣམས་ཆོས་ཅན་རོ་མངར་དང་ལྡན་ཏེ་དེ་འདྲའི་གཟུགས་མཚུངས་པའི་ཕྱིར་ཟེར་ན་ད་མ་ཁྱབ་ཟེར་མ་ཁྱབ་དེ་ག་རེ་ཟེར་ན་ཁོའི་ནང་ནས་ཁྱི་ནི་གཅུང་པོ་ཡི་ཕྲད་ཉེ་འགོ་བཙུགས་ན། རྩོད་གཞིའི་ནང་ནས་ཁྱི་ནི་བཙུགས་པར་བ་རྩོད་གཞིའི་ནང་ནས་མ་སྐྱེས་པོ་མོ་བཙུགས་ན་རིགས་པའི་ལམ་ལས་འདས་པ་རེད། གལ་སྲིད་ཁྱོད་རང་རྩོད་གཞི་འམ་རྩོད་གཞི་ཆོས་ཅན་གྱི་ནང་ནས་ཁྱི་ནི་གཅུང་པོ་ཡི་ཕྲད་ན་དེ་འདྲ་ཅིག་ཁྱི་ཡོང་ནས་ཁོ་བཤད་བཅུག་ན། ཡིན་ན་ཡང་ཡང་ལྷག་མ་སུ་ཞིག་བུ་ཁོ་རོ་མངར་དང་ལྡན་མ་ལྡན་ན་ཐེ་ཚོམ་གང་ལ་འདས་རྒྱུ་རེད་ཐེ་ཚོམ་དེ་ཉིད་ལས་མ་འདས་པའི་ཕྱིར། ཕྱི་མ་ལྟར་ན་ཟེར་ནི་ག་རེ་རེད། གནོད་པ་མེད་པ་ངེས་པ་ལ་བྱེད་ན་རེད་བ་ངེས་ན་བྱེད་ན་དེ་ངེས་ན་བྱེད་ད་གནོད་པ་མེད་པ་ངེས་ན།

འོ་འདུག་ཟེར་ཡ། བ། འདི་ཧ་གོ་ཡ་དེ་རེད་ད། ཕྱི་མ་ལྟར་ན། ཟེར་དུས་ད་དམ་བཅའ་ལ་གནོད་པ་མེད་པ། ཁྱོད་རེའི་དམ་བཅའ་ལ་གནོད་པ་མེད་པའི་ཡུལ་ཅན་ཟེར་དེ་རྟགས་ཡང་དག་གི་མཚན་ཉིད་ཀྱི་ཟུར་ལ་གཅིག་བཞག་བཞག་ཚུལ་དྲུག་གི་ནང་ལ། ད་ཚད་མས་གནོད་པ་མེད་པའི་ཡུལ་ཅན་ཟེར་དེ། དམ་བཅའ་ལ་ཚད་མས་གནོད་པ་མེད་པ་རྟོགས་པ་ལ་བྱས་ན། བསྒྲུབ་བྱ་རྟོགས་པ་ལ་བྱེད་དགོས་རེད་བྱས་པ་ད། དེ་ཡིན་དུས་ད་དེས་ན་བསྒྲུབ་བྱ་གྲུབ་ཟིན་པས་སོ་བསྒྲུབ་བྱ་རྟོགས་ཚར། རྟགས་ཀྱི་མཚན་ཉིད་དུ་དོན་མེད་དོ། ཟེར་དེ་རེད་བསྒྲུབ་བྱ་རྟོགས་པ་དང།

མ་བྱ་བ་བྱ་སྟངས་དེ་ལ་ཚུལ་གསུམ་ཚང་ཡང་ཟེར་ཁྲི་ཟངས་མི་མཐུན་ཕྱོགས་ལ་མ་མཐོང་བ་ཙམ་དེ་གྲུབ། བྱེད་རྟགས་མ་གྲུབ་ཅེས་ལབ་སྟེ་མི་མཐུན་ཕྱོགས་ལ་མ་མཐོང་བ་དེ་མ་གྲུབ་རེད་བ། དེ་གྲུབ་ཀྱང། ག་རེ་ཟེར་ན་དམ་བཅའ་ལ་ཚད་མས་གནོད་པ་མེད་པའི་ཡུལ་ཅན་མ་ཚང་ངེ་ཚ་ཚུལ་གསུམ་ཚང་ན་ཚུལ་དྲུག་ཚང་ཡང་ཁྱབ་ཀྱི་མ་རེད་བ། འོ་ད་ཚད་མས་གནོད་པ་མེད་པའི་ཡུལ་ཅན་ཁོ་མ་ཚང་ང་ཡིན་ཙང་ཚུལ་དྲུག་མ་ཚང་རེད་མ་ཚང་ཚེ་རྟགས་ཡང་དག་ཏུ་འགྲིག་གི་མི་འདུག་ཟེར་ན་ཡང་ཕ།